ཁྱེད་རང་དང Dee Why བོད་པ་མང་པོ་དེ་དེ་ནི་སོ་སོ་ད་ག་རང་བསྡད་ཡག་གི་འདོད་པར་ཅིག་སླེབས་སླེབས་སུ་དེ་ན་ཕྱིས་སུ་དེ་ནས་ཅིག་གི་བསམ་བློ་མང་པོ་བཏང་བ་ག་སུ Dee Why དེ་ན་ཅིག་བོད་པ་མང་པོ་ཡར་རྒྱས་འགྲོ་ཡག་གི་ས་ཆ་ཞིག་གི་མཐོང་མ་སོང་བ། དེ་ནས་དམིགས་བསལ་ཁང་གླ་དེ་ཚོ་ཆེན་པོ་ཞུ་བྱས་ར་བ། དེ་ནི་སོ་སོ་སློབ་སྦྱོང་མུ་མཐུད་བྱེད་དགོས་ན་དེ་སོ་སོ་དེ་སྐབས་སུ་སོ་སོ་གི་ད་གནས་སྟངས་དེ་ཅིག་གི་ལས་ཀ་བྱེད་ཀྱི་མེད་ད་སློབ་སྦྱོང་བྱེད་དགོས་ན་ད་དེ་ཅིག་ཁང་པ་དེ་སར་འགྲོ་བ་ད་དེ་ནས་དཀའ་ལས་ཁག་པོ་ར་ཅིག་ཅིག། བྱས་བྱས་ཚོར་བྱས་དེ་ནས་ས་ཆ་ཁ་ཤས་ཀྱི་ལྟ་ལྟ་ཡིན་པས་དེ་ནས་དེ་ནས་རིམ་པས་ཀྱི་དེ་ནས Blue Mountains ཅིག་གི་ལ་སོ་སོ་ཀྱི་སོ་སོ་སྒེར་གྱི་སེམས་ཁམས་དང་ཅིག་མཐུན་པའི་བཟོ་འདྲ་འདུག་དེ་འདྲ་བྱས་ང Blue Mountains སྤོས་ཡིན། དེ་བཞིན་ངག་དབང་ལགས་ཀྱིས་རི་སྔོན་པོའི་ས་ཁུལ་དེ་སྤྱིར་གྲོང་ཁྱེར་ལས་ཐག་རིང་ཙམ་ཡོད་ཀྱང་སློབ་གྲྭ་དང་སྨན་ཁང་འགྲིམ་འགྲུལ་སོགས་ཀྱི་མཐུན་རྐྱེན་ཆ་ཚང New South Wales མངའ་སྡེའི་ས་ཁུལ་གཞན་དང་གཅིག་མཚུངས་ཡོད་པར་འགྲེལ་བརྗོད་གནང་དོན། སྤྱིར་གྱི་ཆ་རྐྱེན་དེ་ཕལ་ཆེར་ཕལ་ཆེར་ད New South Wales ཀྱི་མངའ་སྡེ་ནང་ལ་དཔེ་དེ་ཁོ་རང་ཧང་སངས་ཀྱི་ཧེ་བག་ཁྱད་པར་ཞེ་པོ་ཞིག་གི་ཡོད་མ་རེད་ད་ལས་བྱེད་ན་སྨན་ཁང་སྨན་ཁང་ཡོད་རེད་ད་ག་ན་གི་ཛ་དྲག་སྨན་ཁང་ཡོད་རེད་ད་ག་ན་ཞིག་གི་སྨན་ཁང་སྒེར་གྱི་སྨན་ཁང་ཡོད་རེད་གཞུང་གི་སྨན་ཁང་ཡོད་རེད་ད་ག་ན་ཞིག་གི་དེ་ནས།

སྤྱིར་རི་སྔོན་པོའི་ཁུལ་དུ་བོད་རིགས་མཐུན་ཚོགས་དེབ་སྐྱེལ་བྱས་མེད་ན་ཡང་མི་རེ་ངོ་རེས་འགན་འཁུར་བླངས་ནས་བོད་མིའི་སྒྲིག་འཛུགས་འོག་བོད་ཀྱི་དུས་སྟོན་དང་མཛད་སྒོ་ཁག་སྲུང་བརྩི་གནང་གི་ཡོད་ཅེས་ཡར་ལུང་ངག་དབང་ལགས་ཀྱིས་གསུངས་དོན། ད་ལྟ་ང་ཚོ་དེབ་སྐྱེལ་བྱས་པའི་གི་བོད་རིགས་མཐུན་ཚོགས་གང་ཡང་ཡོད་མ་རེད་བ། བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་དྲུང་ཆེ་དངུལ་གཉེར་ར་གང་ཡང་ཡོད་མ་རེད་ཡིན་ན་ཡང་ང་ཚོ་མི་མང་སོ་སོ་སོ་དང་བླངས་ཀྱི་ཐོག་ནས་དེ་ནས

དེ་བཞིན་རི་སྔོན་པོར་གནས་སྡོད་བོད་མི་ཚོས་ས་གནས་ཀྱི་སྲིད་གཞུང་དང་འབྲེལ་ལམ་བཟང་པོ་བྱུང་བར་བརྟེན། འདི་ལོའི་སུམ་ཅུ་དུས་དྲན་གྱི་ཉིན་མོར་ས་གནས་སྲིད་གཞུང་གི་ལས་ཁུངས་ཀྱི་མདུན་དུ་བོད་པའི་རྒྱལ་དར་བསྒྲོན་ཡོད་པ་མ་ཟད། མུ་མཐུད་དེ་ལྟར་གནང་འཆར་ཡོད་འདུག་ཡར་ལུང་ངག་དབང་ལགས་ཀྱིས་གནད་དོན་དེའི་ཐད་འགྲེལ་བརྗོད་གནང་དོན། ཡིན་ན་ད་དེ་གར་སོང་ན་ད་ད་ས་གནས་སྲིད་གཞུང་གི་སྒོ་གི་འགྲམ་ལ་བོད་པ་གི་རྒྱལ་དར་ཅན་དེ་དག་ད་ད་ང་ཚོ་ད་སྔོན་མ་ནས་ཡིན་དེ་སླེབས་མགྱོགས་ད་ད་དཀོན་མཆོག་དང་ད་ག་ན་ཞིག་ཕྱིས་སུ་དེ་སླེབས་མགྱོགས་ད་ད་འབྲི་རུ་ས་འཛིན་ཨོ་ས་འཛིན་ལགས་ཀྱིས་ཕར་ཚུར་ཁོང་ཚོ་གི་ས་གནས་སྲིད་གཞུང་དང་ཕར་ཚུར་འབྲེལ་བ་བྱས་དེ་འདྲའི་འབྲེལ་བ་རིམ་པས་རིམ་པས་བྱས་བྱས་དེ་ད་ད་ལོ་ད་ཐེངས་དང་པོ་ལོག་གོ་ར་ས་གནས་སྲིད་གཞུང་གི་གི་སྒོ་འགྲམ་ལ་ད་མཛད་སྒོ་གཅིག་དེ་གཅིག་ང་དེ་ནས་འགྲོ་ཐུབ་མ་སོང། མཛད་སྒོ་དེ་ཚོགས་རྗེས་དེ་ནས་ད་ལྟ་ས་གནས་སྲིད་གཞུང་གི་སྒོ་འགྲམ་ལ་དུས་སུ་ད་བོད་རྒྱལ་ཁའི་རྒྱལ་དར་ད་སུམ་ཅུ་དུས་དྲན་གྱི་ཉིན་མོ་ལ་བོར་བ་དུས་སུ་ཅིག་མགོ་བཙུགས་ཡོད་རེད་ད་དེ་མུ་མཐུད་ནས་ད་ཅིག་ཉིན་མ་ཁ་ཤས་ཡིན་ན་རེད་དེ་ནས་མུ་མཐུད་ནས་རྗེས་མ་ལོ་ད་ག་རང་སུམ་ཅུ་དུས་དྲན་སྐབས་སུ་ད་མུ་མཐུད་ད་ག་རང་བ་བོད་རྒྱལ་དར་དེ་དུས་སུ་ཡ་དོན་གྱིས་དེ་འདྲའི་རིང་ང་ཚོས་ད་ཡར་འབུད་སྙན་ཞུ་བརྒྱབ་རྗེས་རིམ་པས་གྱི་འདུག་ཟེར་ད་ཁོ་རང་ཚོ་ས་གནས་སྲིད་གཞུང་གིས་ཁོ་རང་ཚོ་ད་མོས་མཐུན་བྱུང་རྗེས་དེ་འདྲ་བྱུང་བ་རེད་བ། དེ་དང་མཉམ་དུ་དེ་ནས་ད་ལྟ་གཅིག་དེ་ད་ལྟ་ང་ཚོ་ད་ལྟ་ད་བར་ཁྱེད་རང Blue Mountain དེ New South Wales ནང་ད་ཡུལ་སྐོར་སྤྲོ་འཆམ་ཡོང་ས་མང་ཤོས་གཉིས་པ་དེ་ཡིན་སོགས་བེད་སྤྱོད་བེད་སྤྱོད་ཡིན་ས་རེད་དེ་འདྲ་ཡིན་སོགས་ཡོད། ད་ལྟ Leura ལོ་ཞོད་དེ་ནང་ལས་ཡང་ཡུལ་སྐོར་སྤྲོ་འཆམ་དཔེ་མང་པོ་ཡོང་གོ་རེད་བྱེད་སྐབས་འདྲ་མང་དྲགས་ཀྱི་འདུག་ཟེར་ད་རྒྱལ་དར་དེ་ཚོ་བསྒྲོན་འདུག་བ་རེད་བ། ད་དེ་དེ་ན་ལ་བའི་ཡང་ད། ཐུགས་སྲས་རྒྱལ་དར་སྒྲོན་མགོ་བར་བེད་ཅིག་ད་བ་ཅིག་སེ་ཞག་བས་སོ་ད་ཉིན་ཆ་རང་ད་ད་དེའི་ཐུགས་ལ་གཙོ་གཙོ་ད་ཡག་ཅིག་སྒྲོན་རུ་ལོག་ཐུགས་ཤུགས་བྱེད་ངེས་ཏེ་དཀོན་མཆོག་ལགས་ཁོ་རང་གིས་ཐུགས་སྲས་ད་འབྲེལ་བ་བྱེད་ཅིག་ཐུགས་སྲས་ད་དེ་ན Leura ལས་ད་ད་ཡུལ་སྐོར་འགྲོ་མགྱོགས་སོ་ད་ན་དེ་ན་ལས་རྒྱལ་དར། ཐུགས་སྒྲོན་དུ་ཡོད་རེད་ད་ད།
མཐར་རི་སྔོན་པོར་གནས་སྡོད་བོད་མི་ཡར་ལོ་ངག་དབང་ལགས་ཀྱིས་ལོ་ཤས་ནང་བོད་མི་མང་པོ་ཞིག་བྱང་ཕྱོགས་མཚོ་མཐའི་ཁུལ་ནས་ས་ཕྱོགས་གང་སར་སྤོས་ཡོད་པ་དེ་ལ་རང་ཉིད་སྒེར་གྱི་བསམ་ཚུལ་གང་ཡོད་པ་དེ SBS བོད་སྐད་སྡེ་ཚན་ལ་ངོ་སྤྲོད་གནང་དོན། ཏང་ཡོན་གྱི་ད་ལྟའི་བེད་སྤེལ་གྱི་ད་ག་ལ་ཀ་ར་གཅིག་གིས་གཅིག་འགྲིག་བ་དང་གཅིག་ནོར་བ་ཞུ་ཞུ་དཀར་ནག་དབྱེ་བ་ཕྱེ་ཡ་ཞུ་ཞུ་ངེས།

ད་ཆབ་སྲིད་ཀྱི་གནད་དོན་ཡིན་ན་རེད་བོད་ཆོས་རིག་གཞུང་ཡིན་ན་དེ་ཚོ་ལ་ཕར་བཤད་ཡག་གི་གོ་སྐབས་ཅིག་རག་འགྲོ་བ་དེ་དེ་གཅིག་རེད་དེ་གསུམ་པ་ཅིག་ངོས་ནས་བཤད་པ་ཡིན་ན་དེ་ནས་བོད་པ་ཚང་མ་མཉམ་དུ་སྡོད་པའི་སྐབས་སུ་དེ་ནས་ཅིག་ད་དབྱིན་ཇི་མ་ཤེས་མཁན་འདྲ་ཅིག་ཡིན་ན་འོ་དེ་ནས་བོད་སྐད་བརྒྱབ་སྟེ་དེ་ནས་དེ་འདྲ་བྱས་ནས་སོ་སོ་སོ་སོ་དངོས་གནས་དབྱིན་ཇི་དེ་ཚོ་སྐད་སྦྱོང་བརྡར་བཏང་ཡང་བཏང་ཉམས་མྱོང་བསགས་པ་རག་ཡ་ཡོད་ཡོད་རེད་དེ་ཡིན་ན་ཞུ་ཞུ་ཅིག་དེ་འདྲ་ཅིག་ཡར་སྐྱེད་འགྲོ་ཐུབ་ཀྱི་མི་འདུག་བ། དེ་ནས་ཁ་ཆེ་ན་གང་དེ་ས་གནས་གཅིག་རང་བདེ་དེ་ནས་ཅིག་གི་ཁ་ལོ། ད་ལྟ་རྒྱུ་མཚན་གསུམ་དེ་ཞུ་ཞུ་སྒྲུབ་མ་ཐུབ། དེ་ནང་བཞིན་དེ་ནས་དཔེ་རྙོག་དྲ་འདྲ་པོ་དེ་འདྲ་ར་བ་ཚ་ར་བོ་ར་བ་མང་པོ་ཅིག་བྱས་དེ་བྱས་ཤེ་ན་ཁོ་ཚོ་ཞུ་ཞུ་ངས་ཕན་ཐོགས་ཡོད་འདུག་དང་ཞུ་ཞུ་ཁེ་ཕན་ཡོང་རྒྱུ་རོ་ཧ་ཅང་ཧོན་ཐོག་གི་ཞུ་མཐོང་གི་མི་འདུག་རོ་བ། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། sbs.com.au